སྐྱབས་བཅོལ་བ་ལུང་པ་མེད་མཁན་གྱི་སྒྱུ་རྩལ་བ་ཆ་དེ་འོ་ར་ནི་བཙན་བྱོལ་ལ་འཚར་ལོངས་བྱུང་རྒྱུར་སྒྱུ་རྩལ་བ་བྱེད་འདོད། དེ་འདྲས་ཅིག་གི་ཐོག་ནས་སྒྱུ་རྩལ་ལ་ལྟ་སྟངས། སྒྱུ་རྩལ་ལ་ཚོར་སྟངས། ཨ་ནི་སྒྱུ་རྩལ་གྱི་ཕུགས་བསམ་འདྲ་བོ་འདི་ག་འདྲས་རེད། ཕུགས་བསམ་ཨང་ག་ལ་འོར་ཐེངས་ཀྱི་ལྟ། གནས་སྟངས་ག་ལ་འོར་ལྟ། ཅིག་འདི་ལ། འཚོ་བ་སྐྱེལ་ཐུབ་ཡག་འདྲ་བོ་ཅིག། ཨ། ད་བཙན་བྱོལ་དུ་སྐྱབས་བཅོལ་ནང་ལོགས་ལ་སྒྱུ་རྩལ་པ་དཔེར་ན་ང་རང་རང་གི་བསམ་ཚུལ་ཅིག་ཆ་ག་ལོར་ད་ལྟ་བུ་ད་འདུག་སྒྱུ་རྩལ་ཅིག་རྗེ་རྗེ་ཨ་ཡེ་ལམ་འདུག་མ་དོན་བྱས་འདུག་འདུག་བཏང་དེ་དུས་བརྩམས་པ་དེ་ཡིག་གི་འཚོ་བ་ལ་བས་ན་འཚོ་བ་ཁག་པོ་ཞིག་ཞུ་རྒྱུ་རེད། སྤྱིར་བཏང་གི་འཚོ་བ་དངོས་གནས་ཁོ་རང་ཅིག་ཏག་ཏག་སྐྱེལ་བཞིན་འདི་ཁག་པོ་ཡོད་ད་ག་ལ་ན། རྒྱུ་མཚན་དེ་ང་ཚོ་དཔེར་ན་བཙན་བྱོལ་ཁོ་རང་ནང་ལོགས་ལ་ང་ཚོ་བོད་པའི audience ཁོ་རང་ཞེ་དྲག་ཡོད་མ་རེད། ད་དཔེར་ན

བྲིས་སྐྱོར་དང་བརྗེད་བྱ་ཡི་སོ་སོ་གི་བྲིས་སྐྱོར་གྱི་གཞས་ཅིག་བཏང་བའི་སྐབས་སུ་རེ་ཅིག་ཚོར་བ་འདྲ་བོ་ཞིག་དང་འདི་ལེན་སྟངས་འདི་ག་འདྲའི་ཁྱད་པར་ག་རེ་ག་འདྲའི་འདྲ་བོ་ཞིག་ཡིན། ད་དཔེར་ན་ཁྱད་པར་ད་རྒྱལ་སྤྱི་ག་ནས་ག་ཡོད་རེད་ད་ག་ལ་འདི་སོ་སོའི་ཚོར་བ་མ་རོ། ང་ང་རང་གི་གཞས་རྩོམ་པ་ང་ང་རང་ཚོར་བ་ཡོད་རེད་ང་རང feeling ཡོད་རེད་ང་རང་གི vision ཡོད་རེད་དཔེར་ན་པཱ་ལགས་ཞིག་ངེད་གཉིས་ཀ་བོད་དེ་ཆོས་ལྡན་ཞིང་ཁམས་ཨ་མདོ་དྲུག་གཞས་བཏང་བ་ད་ང་ངའི་མིག་ནས་ཅིག་མཐོང་དགོས་རེད། ད་དཔེར་ན་རྒན་ལགས་སེང་ལགས་དང་རྒྱལ་བ་ཀརྨ་པ་རིན་པོ་ཆེ་ཁོ་རང་གི་ཚིག་རྩོམ་སྐད་དུ་འཛུལ་ཡོད་ནི།

we desperately need an artist who are real, who are original who can also play different instruments, which is very rare nowadays. So, would really love to see you guys more and also be actively involved in all the social media platforms like uh, YouTube, Instagram, and Spotify.